ད་དེ་འདྲའི་ཆེད་ནས་འོ་ན་མ་རིག་པ་དེ་ད་གེ། ཟག་པ་དང། ཆུ་བོ་དང་སྦྱོར་བ་དེ་དུས་སྐབས་ལ་མ་རིག་པ་དེ་ལོགས་སུ་ཁོ་རང་ཚན་པ་བྱས་ནས་བརྩིས་པ་རེད་བ། ད་ད་ལྟ་འདི། དེ་གི་ཁ་ཁ་མ་བརྩིས་པར་བྱས་ནས་ཚུར། བདག་ཏུ་ལྟ་བ། བདག་ཏུ་སྨྲ་བ་ཉེ་བར་ལེན་པ། འདོད་པ་ཉེ་བར་ལེན་པ་དེ་རྣམས་ལ་མ་རིག་པ་དེ་མཉམ་དུ་ཚུད་པ་རེད་བ། ཚུར། བསྐྲད་དགོས་པ་དེ་ག་རེ་རེད། ལབ་ན། དེ། མ་རིག་པ་རྐྱང་པས་འཁོར་བར་སྐྱེ་བ་འཛིན་པ་དེ་མེད།

འཛིན་པར་བྱེད་པ་མིན་ཕྱིར་རིགས་ཟིན་པའི་རྒྱུ་མཚན་བཀོད་པར་ལྟོས། མ་རིག་པ་རྐྱང་པས་འཁོར་བར་སྐྱེ་བ་འཛིན་པ་ཡོད་མ་རེད། ད་དེ་བརྟེན་ད་ལྟ་ཞིབ་ཚགས་ཅན་མ་དེ་ནི་མཆིམས་མཛོད་ད་ནི་འཁོར་བ་འདི་དེ་ཀུན་བྱེད་ཀྱི་དེ་ནི་དེ་གའི་རྒྱ་ཆེན་པོ་མཛོད་འགྲེལ་དེ་ཅན་མ་ཀློག་ད་དེ་ནི་དེ་ཚོ་གསལ་པོ་ཡོད་ད་ངས་ད་ལྟ་དེ་གང་ལ་ད་ལྟ་དགག་དགག་བྱ་ཆ་ཚང་མ་ཡོང་གི་ཡོད་མེད་གང་ཞིག་དུས་ཚོད་ནི་ཆ་ལག་མ་དང་འདྲེས་པ་རྣམས་གསལ་པོ་ཡོད་རུང་བ་དེ་ནོར་དོགས་ཡོད་མ་རེད་འོ་ལགས་ཐུགས་རྗེ་ཆེ། ད་འདི་ཡན་ཆད་ཀྱི་དེ་ནི་གར་ས།

དེ་གི་སྐྱོན་ང་གང་ག་ལེགས་ཡོད། ད་དེ་ཡང་དེ་ལ་གྲངས་ཀ་རྒྱབ་ཤེས་ཡོད་རེད་ད། ཆུ་བོ་ཆུ་བོ་དེ་ལ་ད་དེ་ད་གི་ཟག་པ་གྲངས་ཀ་རྒྱབ་སྟངས་དང་འདྲ་གི་ཡོད་མ་རེད་མི་འདྲ་ག་རེ་ཟེར་ན། དེ་ནས་དེ་དེ་ག་ལྟ་བ་དེ་ཟུར་དུ་ཕྱེ་བ་རེད་བ། ལྟ་བ་ཟུར་དུ་ཕྱེ་ན་ལྟ་བ་བཅུ་གཉིས་ཏེ། འདོད་པ་ན་བཅུ་གཉིས། ནས་དེ་གའི་གཟུགས་ཁམས་ན་བཅུ་གཉིས་གཟུགས་མེད་ཁམས་ན་བཅུ་གཉིས་ཅེས་ལྟ་བ་སུམ་ཅུ་སོ་དྲུག་ཡོད་རེད་བ། སུམ་ཅུ་སོ་དྲུག་དེ་ཁོ་རང་ཟུར་དུ་ཕྱེ་ན་ལྟ་བའི་ཆུ་བོ་ལ་བྱས་བརྩིས་པ་ཡིན་ཙང་ན་ད། དེ་གའི་འདོད་པའི་ཆུ་བོ་ན་གྲངས་ཀ་ཉུང་རུ་ཕྱིན་པ་རེད་བ།

དེ་ནས་བདག་ཏུ་ལྟ་བ་ཉེ་བར་ལེན་པ། བདག་ཏུ་ལྟ་བ་ཉེ་བར་ལེན་པ་ཟེར་མཁན་དེ། ཁམས་གོང་མའི། འདོད་གཟུགས་གཉིས་ཀྱི། ཉོན་མོངས་ཉོན་མོངས་དེ་ལ་ཡིན་པ་དེ་དེ་བྱེད། དེ་རྣམས་ལ་མ་རིག་པ་དེ་མཉམ་དུ་ཚུད། བརྩི་དགོས་རེད། ལྟ་བ་དེ་ཁོ་རང་ད་ཟུར་དུ་ཕྱེ། བ། གྲངས་ཀ་ལོགས་ཀ་ཡོད་རེད་བ། བ་ཐུགས་བསྐྱེད། དེ་དང། ཇི་སྐད་བཤད་ཉིད་མ་རིག་བཅས། ཉེར་ལེན་རྣམས་ཏེ་ལྟ་རྣམ་གཉིས། ཕྱེ་བའི་ཕྱིར་རོ་མ་རིག་པ་འཛིན་པར་བྱེད། རྩ་བ་ཚིག་འགྲེལ་ཡང་པོ།

དེ་དག་ཀུན་ཏུ་སྦྱོར་སོགས་ཀྱི་དབྱེ་བས་ཡང་རྣམ་ལྔར་བཤད་དོ་ད་འདི་ཡན་ཆད་དེ། དེ་རེད། ད་འདི་ནས་མར་དེ། ཀུན། དེ་ནི་ཀུན་སྦྱོར་དང་ད་འཆིང་བ་གསུམ་དེ་ཚོ་དེ་མར་བཤད་ཀྱི་རེད། དེ་ནི་ཐ་མའི་ཆ་མཐུན་ལྔ་ཟེར་གྱི་འདི་གོང་མའི་ཆ་མཐུན་ལྔ་ཟེར་དུ་ད་དེ་འདྲ་དེ་དེ་སྐྱེད་དེ་ད་འདི་མན་ཆད་བཤད་ཀྱི་རེད། ད་དེ་ནི་ད་ག་ཚད་ཤར་ཞོག་མར་བས།

དེ་ག་ནང་བཞིན་གཟུགས་ཁམས་ན་བཞི་རེ་གཟུགས་མེད་ན་བཞི་བཅས་བཞི་གསུམ་བཅུ་གཉིས་རེད་བ། བཞི་གསུམ་བཅུ་གཉིས་སྒང་དེ་དྲུག་པོ་དེ་བརྒྱབ་ན། བཅོ་བརྒྱད་རེད། དེ་བྱས་ན། གོང་དུ་ལྟ་བ། ལྟ་བའི་ཀུན་སྦྱོར་དེ་ལ་ཕར་ནང་གསེས་པ་ཕྱེ་ན་བཅོ་བརྒྱད་འདུག་གོ། བཅོ་བརྒྱད་ཅེས་ད་ཕྱི་མ། མཆོག་འཛིན་ཀུན་སྦྱོར་གཉིས་པོ་དེ་ལ་མཆོག་འཛིན་ཀུན་སྦྱོར་གཉིས་ཀྱི་ནང་ནས། དེ་ནས། ཚུལ་ཁྲིམས་བརྟུལ་ཞུགས་མཆོག་འཛིན་དེ། སྡུག་བསྔལ་མཐོང་སྤང་དངོས་ཞུགས་ཚུལ་ཁྲིམས་བརྟུལ་ཞུགས་མཆོག་འཛིན་ཡོད་རེད་བ།